འབད་དམ་བྱེད་པ་ནི་སྙན་པར་སྨྲ་བའི་སྒོའོ། སྙན་པར་སྨྲ་བ་འདི་ཚོ་རེད་བཀའ་དྲིན་ཆེ་ན་དེ་ནི་རང་དང། སོ་སོ་ཚུལ་སོ་སོ་པའི་ཚུལ་ཡང་ཡོང་བ་གྲགས་ཅན་ཡིན་ན་ཡང་འོ་དེ་ལ་ཁོང་ཁྲོ་དང་འདྲ་ཁོ་ན་ཀེ་ཀེ་ག་གེ་ཡིན་མོ་མ་རེད་སེམས་ཅན་བློས་མ་བཏང་བ་བྱས་ནས་དེ་ཚོ་ལའང་ཡང་དེ་ནི་ཕན་པའི་ཚིག་བརྗོད་དེ་ཁོ་རང་ཚོའི་སེམས་ཡུལ་ལ་ཕན་པའི་ཚིག་བཤད་བཤད་ནས་བར་ཐག་སྔོན་ཐོན་ཡིན་པ་ལ་ཆོས་དང་མཐུན་པའི་གཏམ་བཤད་ནས་ཁོ་སེམས་ཕ་འོ་དེ་ནི་ག་རེ་ཟོ་རེད་ད་སྡིག་པ་ལས་འདོར་ནས་དེ་ནི་དགེ་བ་བསྒྲུབ་པའི་ཐབས་བྱེད་པ་རེད།

ད་ག་ན་ཞིག་ནས་སེམས་ཅན་པའི་འཇིག་རྟེན་ཁོ་ན་མེད་པའི་ཆོས་ནི་འོ་ད་དེ་གཡོ་སྒྱུ་ཡོང་ངེས། སྡིག་པ་མི་དགེ་བའི་ལས་དེ་མཁན་པོ་དང་སློབ་དཔོན་ལ་སོགས་པ་ལ་གཡོ་བྱས་དེ་ནི་འོ། བསླུས་དེ་འདྲ་བའི་སྡིག་པ་བྱེད་མཁན་དེ་ཚོ་ལ་ཡང་དེ་ནི་འོ་ད་སྡུག་ཅག་རེད་བསམ་པ་ཞིག་གིས་དེ་ག་དུས་ཁོང་ཁྲོ་མ་སྐྱེ་བར་བྱས་ནས་དེ་ཚོ་ལ་ཡང་ཁོ་ཚོ་ཕན་སེམས་བྱས་ཏེ་དེ་ཚོ་ཡང་ཕྱིན་ཆད་སྡིག་པ་དེ་ལས་ལྡོག་པའི་ཐབས། ཕྱིན་ཆད་སྡིག་པ་དེ་ཚོ་སྡིག་པའི་ཉེས་དམིགས་དང། འོ་དེ་ནི་དེ་སྤང་བའི་ཕན་ཡོན་ལ་དེ་ཚོ་བཤད་དེ།

བདག་གི་སངས་རྒྱས་ཀྱི་ཆོས་ཡོངས་སུ་སྨིན་པར་བྱེད་དོ། བསྡུ་བའི་དངོས་པོ་རྣམས་ཀྱིས་ནི་སེམས་ཅན་ཐམས་ཅད་ཡོངས་སུ་སྨིན་པར་བྱེད་དེ་མདོར་བསྡུ་ན་ནི། བྱང་ཆུབ་སེམས་དཔའ་རྣམས་ཀྱི་དགེ་བའི་ཆོས་རྣམས་ཀྱི་ལས་ནི་དེ་ཡིན་པར་རིག་པར་བྱའོ་ཞེས་སོ། དེའི་ཕྱིར་འདིར་ཡང། གཉི་ག་བཀོད་པ་ཡིན་ཏེ་རྒྱས་པར་ཤེས་པར་འདོད་ན་བྱང་ས་ལས་བལྟ་བར་བྱའོ། དེ་དག་དེ་དག་ལ་མཉམ་རྗེས་སུ་ཇི་ལྟར་བསྒྲུབ་པའི་ཚུལ་ནི་དེ་ལྟར།

བསྒོམ་པ་གལ་ཆེ་སྟེ་དངོས་སུ་འཇུག་པར་མི་ནུས་པ་ལ་མཐོང་བ་ནི་དེ་ལྟར་རོ། ཁྱོད་ཡོད་དེ་ནི་དགོངས་པ་དོར་ན་ནི་དེ་ནི་ལམ་རྣམ་པར་དག་པར་རོལ་བ་ལས་ལྟོས་ཀྱི་ཤིན་ཏུ་ཆེས་སྙམ་པའི་ཕྱིར་ཏེ་སོགས་བྲལ་བ་རེ་བ་དང་ལྡན་ཞིང་དམ་དུ་སློབ་མི་ནུས་ན་ཡང་དེ་ནི་བར་པས་སློབ་མི་དགོས་མ་རེད་ཟེར་ནས་བས་དེ་ནི་མི་ནུས་ཤོག་ལ་ཆ་བཞག་ནས་བས་གཡུག་རྐྱང་བྱས་བཞག་ན་དེ་ནི་ད་ག་རང་མ་གཏོགས་གཅིག་གིས་ཚུར་སློབ་ཡག་ནི་སློབ་ནུས་པའི་དུས་དེ་ཙམ་ཡོང་བར་དེ་ལ་གོམས་ཆོག་རྫ་རིམ་པ་རིམ་པ་བཞིན་སྨོན་ལམ་ཚེ་ཆུང་ཡུལ་དུ་བསྐྱབས་ནས་ད་གྲངས་ཀ་སློབ་མི་ནུས་ཀྱང་དེ་ནི